ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ད་ལྟའི་ཆར་ཨོ་སི་ཁྲུ་ལི་ཡ་ཡི་ནང་ལས་ཀ་འཚོལ་མཁན་རྣམས་ལ་རོགས་དངུལ་སྤྲོད་ས་ཁྱོན་མི་གྲངས་ས་ཡ་གཅིག་དང་འབུམ་གཉིས་ཙམ་ཡོད་པ་དང། ད་ལྟ་སྤྲོད་བཞིན་པའི་བདུན་ཕྲག་གཉིས་རེ་ལ་རོགས་དངུལ་འཐོལ་པ་ཨོ་སྒོར་བརྒྱ་དང་ལྔ་བཅུ་དེ། ཕྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་ནས་མཚམས་འཇོག་བྱ་རྒྱུ་ཡིན་འདུག་དེའི་རྗེས་སུ་བདུན་ཕྲག་གཉིས་རེ་ལ་རོགས་དངུལ་ཨོ་སྒོར་ལྔ་བཅུ་རེ་སྤར་ཡོད་ཀྱང། ལས་ཀ་འཚོལ་མཁན་རྣམས་ལ་འགན་ཁུར་སྔར་ལས་ཆེ་བ་བཟོས་ཡོད་པ་དང། Australia ཡི་སྲིད་བློན Scott Morrison མཆོག་གིས། འགྱུར་བ་ཆུང་ཆུང་ཞིག་ཕྱིན་པ་དེས། དུས་ཡུན་རིང་པོ་ཞིག་གི་དམིགས་ཚད་བཟུང་ཡོད་སྐོར་འགྲེལ་བརྗོད་གནང་འདུག།
we are now confident that at the end of next month that our social safety net can once again be able to provide the support it needs to Australians as we come out of the COVID 19 recession Uh, for that social safety net to be there for them if they find themselves without work. Kungin

ང་ཚོ་ཚང་མ་ལས་ཀ་ལ་ཕྱིར་ལོག་བྱེད་དགོས་དོན་ནི། དཔྱ་ཁྲལ་སྤྲོད་མཁན་རྣམས་ལ་དཔྱ་ཁྲལ་ཆུང་དུ་འགྲོ་རྒྱུ་ཡི་ཕན་ཐོགས་ཡོད་སྟབས། ཕྱོགས་གཉིས་ཀྱི་འགན་འཁུར་བཀོད་སྒྲིག་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་པ་རེད་ཅེས་གསུངས་འདུག་གང་མགྱོགས་ལས་ཀ་འཚོལ་མཁན་རྣམས་ལས་ཀ་སྤྲོད་མཁན་གྱི་ལས་ཁུངས་ནང་དངོས་སུ་བཅར་དགོས་ཀྱི་ཡོད་པས་མ་ཚད། ཟླ་བ་རེ་ལ་ལས་ཀ་སྔོན་མ་ལས་མང་བ་འཚོལ་དགོས་ཀྱི་ཡོད་འདུག་ཨོ་སི་ཁྲུ་ལི་ཡ་ཡི་ངལ་རྩོལ་ཚོགས་པ་ཡི་ལྕམ་ལིན་དཱ་བཱ་ནི་ལགས་ཀྱིས།

ཨོ་སི་ཀྲི་ལི་ཡ་གཞུང་གིས་ཟླ་བ་རྗེས་མ་ནས་བཟུང་ལས་ཀ་ཉར་མཁན་ཁྱོན་མི་གྲངས་ས་ཡ་གཅིག་དང་འབུམ་གསུམ་ཙམ་ལ་རོགས་དངུལ་སྤྲོད་རྒྱུ་མཚམས་འཇོག་བྱ་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།